ཁྱིམ་ན་གནས་པ། ཁྱིམ་ན་གནས་པ་བྱེད་དུ་བཅུག་པ་གང་རུང་བྱས་པའོ། ལག་ཆས་བསྣུན་པ་དང། ལག་ཆས་བསྣུན་པ་དང་བཙོན་རར་འཇུག་པ་དང་སྲོག་དང་བྲལ་བ་ལ་རྩ་ལྟུང་དུ་གསུངས་པ་ནི། བརྡེག་པ་དང་རྣམ་པར་འཚེ་བ་དང་ཐོ་བཙམས་པའི། ཕམ་པས་བསྡུས་སོ་ཟེར་ད་དེ་འདྲའི་ལག་ཆས་བསྣུན་པ་ལ་སོགས་པ་བཙོན་རར་བཅུག་པ། སྲོག་དང་བྲལ་བ་ལ་སོགས་པ་དེ་འདྲའི་རྩ་ལྟུང་གསུངས་པ་ནི་རྩ་ལྟུང་འདི་ནི་མ་ཡིན་པ། ཐོ་བཙམས་པ་ཡ་གི་བརྡེག་པ་དང་རྣམ་པར་འཚེ་བ་དང་ཐོ་བཙམས་པའི་ཕམ་པས་བསྡུས་པའི་རྩ་ལྟུང་འདི་ལ་དྲུག་གི་བའི་གསུངས་ཡིན། ཁ་སྐད་ལ་འགྲོ་བའི་ཡང་ལ། ཡ་གི་རྩ་ལྟུང་གོ་ལ་གང་སར་ཡོད་དེ། རྩ་ལྟུང་དང་པོ་དང་པོ་གོ་ལ་རྩ་བའི་ལྟུང་བ་གོ་ལ།

དཀོན་མཆོག་སེམས་ཀྱི་སྒོ་རབ་པའི་རྩ་ལྟུང་འདི་ལ་སྤྲོ་སྐྱིད་པས་འོ་དེ་ན། འདི་ལ་ངུར་སྨྲིག་འཕྲོག་པ་དང་རབ་བྱུང་འོ་རྩ་ལྟུང་དབྱེ་ན་ངུར་སྨྲིག་འཕྲོག་པ་དང་རབ་བྱུང་ལས་ཕབ་པའི་རྩའི་ཕམ་པ་གཉིས་ཡོད། ད་ཕམ་པ་བཞི་པ་ནི་མཚམས་མེད་ད་ནི་ལས་སླ་ཡོད་མཚམས་ཕམ་པ་བཞི་པ་ནི་མཚམས་མེད་བྱ་བ་དེ་རང་བས། ཕམ་པ་བཞི་པ་ནི་མཚམས་མེད་བྱེད་པའི་ཕམ་པའོ་དེ་ཡང་ཕ་དང་མ་དང་དགྲ་བཅོམ་པ་བསད་པ་དང་དགེ་འདུན་གྱི་དབྱེན་བྱས་པ་དང་དེ་བཞིན་གཤེགས་པ་ལ་ངན་སེམས་ཀྱིས་ཁྲག་ཕྱུང་བའི་མཚམས་མེད་ཀྱི་རྩ་ལྟུང་ལྔའོ། འདི་ཡང་དབྱེན་མ་གཏོགས་པ་བཞི་ནི་བྱང་སའི་ཕམ་པ་ལྔ་པས་བསྡུས་སོ། ད་བྱང་སའི་ཕམ་པ་གསུངས་སྟངས་དེ་ལ་ནི་དང་ནི་ཕྲན་བུ་ཕྲན་བུ་མི་འདྲ་ཡོད་སོ་ནོ། འདི་ཁྱོད་བྱང་མིན་དབྱེན་དགེ་འདུན་གྱི་དབྱེན་མ་གཏོགས་པའི་རྩ་ལྟུང་གཞན་བཞི་ག་དེ་བྱང་སའི་བྱང་ས་ནས་གསུངས་པའི་ཕམ་པ་ལྔ་པ་དེ་བསྡུས་སོ།

ཁོ་རང་ལོགས་ཀ་འདོན་ཡ་དེ་ཡང་བྱེད་སྟངས་དེ་སྙིང་རྗེ་པོ་རང་མ་རེད་ཁོ་རང་བྱེད་བྱེད་ཚུལ་དང་དེ་འདི་བྱེད་སྟངས་བྱས་པ་རེད་པ་ད་ང་ཚོ་གི་ངོས་ནས་ང་རང་དང་ང་ཚོ་དེ་གི་རུ་ཡན་ཡོད་གི་གཞན་པ་ངོས་ནས་ག་ཚོད་ག་དུས་ཡིན་ན་ག་དུས་ནས་ཟེར་གི་ཁ་མ་བཏང་ག་ཡན་མ་ཟེར་སོ་སོ་ལམ་ཀ་ག་རེ་འགྲོ་ན་ཚོ་ཁོ་རང་བ་རང་རང་དབང་རེད་ང་ཚོ་དེ་བཟོད་ཀྱི་མི་འདུག་ཟེར་གྱི་རེད་པ་ཡིན་ཡང་ཕྱིར་འདང་བྱེད་པ་ཡིན་ན་ད་ག་རེ་ཟེར་དགོས་རེད་ང་ཚོ་གི་འདི་ནང་ལ་ག་རེ་ལབ་དགོས་རེད་ད་བླ་མ་གཅིག་གི་སློབ་མ་གི་ནང་ནས་ད་དབྱེ་བ་བྱུང་བ་རེད་པ།

བཞེས་ཕོག་རྒྱས་སུ་ནི་ཕམ་པ་དགུ་པ་ལེགས། ཨོ་དུས་རྒྱུན་ཕམ་པ་དགུ་པ་དང་ཕམ་པ་བཅོ་བརྒྱད། བྱང་ཆུབ་སེམས་གཏོང་དང་དགུ་པ། ལོག་པ་དང་ལོག་ལྟ་སྐྱེས་པའི་ཕམ་པ་གཉིས་པོ་དེ་བྱུང་ན་ཀུན་དཀྲིས་ཚང་མི་དགོས། དེ་རང་སྐྱེས་པ་ཙམ་གྱིས་ཕམ་པ་བྱུང་བ་ཡིན་གསུངས་གཉིས་པོ་དེ་ལ་གཞན་བཅུ་དྲུག་ལ་ཀུན་དཀྲིས་ཚང་དགོས། ཨོ་དེ་ཡོག་གང་པོ། འདི་ནི་རང་ལས་ཡོག། ལྔ་པ་ནི་ལོག་པར་ལྟ་བ་འཛིན་པའི་ཕམ་པའོ། དེ་ཡང་དཀར་ནག་གི་ལས་འབྲས་དང་སྐྱེ་བ་སྔ་ཕྱི་མེད་དོ་ཞེས་སྐུར་པ་འདེབས་པའོ། འདི་སྐྱེས་པ་ཙམ་ནི་དེ་རང་དུ་དགེ་རྩ་གཅོད་པས་མི་དགེ་བཅུ། མི་དགེ་བ་བཅུ་བླངས་པ་དང་གཞན་ལེན་དུ་འཇུག་པ་ཡན་ལག་ཏུ་མི་དགོས་སོ། ད་ནི་ནི་རང་རང་བྱེད།

དང། གྲོང་ཁྱེར་གྲོང་ཁྱེར་གྲོང་ཁྱེར་བཅས་ལྗོངས་བྱས། གྲོང་ཁྱེར་དང་ལྗོངས་ནི་ཨལ་ཇཱ་ཛི་ཏེ། གྲོང་ཁྱེར་སྔ་མའི་གྲོང་ཁྱེར་རྩི་སྟངས་རེད་ཡིན་ན་ནི། བཟོ་གྲྭ་ལ་སོགས་པ་ནི་འདྲ་ག་འདོད་པ་སྣ་བཅོ་བརྒྱད་ཡོད་པ་དེ་ལ་གྲོང་ཁྱེར་རྩིས་ཀྱི་ཟིན་བྲིས་དེ་ཡོད་པས། ད་དེ་རིང་ཁ་སང་གི་ཚོས་བྱས་སོང་ན་ད་ཡང་ཕྱི་རྒྱལ་མིའི་རྩི་སྟངས་ནི་ཚོ་ལ་གྲོང་ཁྱེར་ཟེར་ན་ག་འདྲ་ཅིག་ལ་བརྩི་དགོས་པ་ཡིན་ན། ལགས་སོ།

ད་དང་པོ་ལྔ་རྒྱལ་པོའི་ལྟུང་བ་ཟེར། ལྷག་དེ་ནི་དབྱངས་ཡེར་བའི་ཨ་རི་རྒྱལ་པོའི་ལྟུང་བ་དང་གཅིག་སེང་གེ་ག་ཤེད་དྲ་དོན་སོང། ཨོ་གོ་ད་ནི་རུ་ཞིབ་ཏེ་མ་འཛིན་དུ་དེ་ན་དང་པོ་ལྔ་ལ་རྒྱལ་པོའི་ལྟུང་བ་ཟེར། དང་པོ་ཡ་ནས་མར། ཨ་འདི་ནི་དང་པོ་ལྔ་པོ་དེ་པོ་གོ། ཨོ་དེ་ལྔ་པོ་དེ་ལ་ད་རྒྱལ་པོའི་ལྟུང་བ་ཟེར་བ། དྲུག་པ་གཉིས་པར་བྱས་ནས་མཚམས་མེད

བརྡེག་པ་སོགས་ཀྱི་ཕམ་པར་འདུས་ལ་དེ་དག་ན་ཡོད་པའི་ལོངས་སྤྱོད་བཅོམ་པ་རྩ་ལྟུང་ཡིན་ན་ནི་ཕམ་པ་དང་པོའམ་བཅུ་གསུམ་པར་འདུ་བས་འདི་ནི་གནས་འཇིག་པའོ། དེ་ལ་གྲོང་བཅོམ་པ་སོགས་ཀྱི་རྩ་ལྟུང་བསྡོམས་ན་གྲོང་བཅོམ་པ་རྩ་ལྟུང་བཞི་ཡོད་ཟེར། གྲོང་ཁྱེར་གྲོང་རྡལ་ལྗོངས། འོ་དེ་འདྲའི་བཅོམ་པའི་རྩ་ལྟུང་བཞི་ཡོད་ཟེར། རྩ་ལྟུང་རེ་རེར་ནང་གསེས་བྱས་ན་དབྱེ་བ་རྐྱང་ནུབ། ལྷ་ས་ཡ་ཁུ་སུ་ལ་ད་རྩ་ལྟུང་བདུན་པ་ནི་སྣོད་མིན་ལ་ནི་ལས་ལ། སྣོད་མིན་པ་ལ་ཟབ་མོ་བཤད་པའི་ཕམ་པའོ། འདི་ལ་གསུམ་ལས་བསྟན་པར་བྱ་བའི་ཡུལ་ནི་ནན་ཏན་གྱིས་བློ་མ་སྦྱངས་པའི་སེམས་ཅན་ཏེ་སྟོང་ཉིད་བསྟན་ན་སྐྲག་པར་འགྱུར་བ། རྫོགས་བྱང་དུ་སེམས་བསྐྱེད་པ་དང་ལྡན་པའོ། འདི་ལ་བསྟན་པར་བྱའི་ཡུལ་ཁོ་ལ་མི་གཡོ་བྱང་ཆུབ་ཀྱི་སེམས། རྒྱུད་ལ་ཡོད་མཁན་བྱང་ཆུབ་བྱང་སེམས་དེ་འདྲའི་ལས། དེ་འདྲ་ལ་སྟོང་ཉིད་བསྟན་མ་རུང་བར་སྟོང་ཉིད་མེད་ན་མི་ཁོ། སྟོང་ཉིད་ལ་སྐྲག་པ་སྐྱེས་ནས་བྱང་ཆུབ་ཀྱི་སེམས་དེ་གཏོང་གི་ཡོད་ཟེར་ནོ། གང་བསྟན་པ། འོ་དེ་བས། བསྩལ་དུ་འབད། གནས་འདི་ཡང་བྱང་ཆུབ་ཀྱི་སེམས་ཀྱིས་ལྡན་མཁན་གང་ཟག་ཅིག་དགོས། བྱང་ཆུབ་སེམས་དཔའ་ཡིན་མཁན་ཅིག་དགོས་ཀྱི་ཡོད་ཟེར། གང་བསྟན་པར་བྱ་བ་ནི་སྤྲོས་པ་ཐམས་ཅད་སྟོང་པ་ཉིད་དོ། བསྟན་པས་ཇི་ལྟར་འགྱུར་བ་ནི་དེ་ལྟར་སྟོང་ཉིད་བསྟན་པས་སྐྲག་ནས་རྫོགས་བྱང་སེམས་ནས་ཕྱིར་ལོག་སྟེ་ཐེག་དམན་ཀྱི་བྱང་ཆུབ་སེམས་བསྐྱེད་པ་ནའོ། འདི་ནི་སྣོད་མ་བརྟགས་པ་ཡིན་གྱི་སྣོད་བརྟགས་པ་ན་རང་གིས་སྣོད་རུང་དུ་སྣོད་རུང་བར་ཤེས་ན་དངོས་པོ་ལ་དེ་ལྟར་མ་ཡིན་ཀྱང་ཕམ་པ་མི་བསྐྱེད་དམ་སྙམ་མོ། ད་རྩ་ལྟུང་བརྒྱད་པ་ནི་ཐེག་ཆེན་ལས་བཟློག་པའི་ཕམ་པ་ཟེར་འདི་ལ་གཉིས་ལས་བཟློག་པར་བྱ་བ་ནི་སངས་རྒྱས་ཉིད་ལ་ཞུགས་པ་སྟེ་རྫོགས་བྱང་དུ་སེམས་བསྐྱེད་ནས་ཐེག་ཆེན་ལ་ཞུགས་པའོ། བཟློག་པའི་ཚུལ་ནི་ཁྱོད་ཀྱིས་ཕྱིན་དྲུག་ལ་སྤྱད་པར་མི་ནུས་འཚང་རྒྱ་བར་མི་ནུས་ཀྱི། ཉན་རང་གི་ཐེག་པར་སེམས་བསྐྱེད་དང་འཁོར་བ་ལས་ཐར་པར་འགྱུར་རོ། སེམས་དབང་དང། བྱང་ཆུབ་སེམས་དཔའ་མི་བྱང་ཆུབ་སེམས་དཔའ་སེམས་བསྐྱེད་པ་དེ་ཚོ་ལ་ཕྱིན་དྲུག་གི་སྤྱད་པ་བྱེད་ན་འཚང་རྒྱ་བར་ནུས་ཀྱི་མེད་པས་དེ་ལས་ཉན་རང་གི་ཐེག་པ་ལ་སེམས་བསྐྱེད་ན་དགའ་བགྱི་བས་ས་བོ་དེ་འདྲ་བྱས་ན་འཁོར་བ་ལས་ཐར་བར་འགྱུར་རོ་ཞེས་བཟློག་པའོ། འདི་ལ་བཟློག་པ་ཙམ་གྱིས་ཆོག་གམ། ལོག་པ་དགོས་ཞེ་ན་སྤྱོད་འཇུག་གི་འགྲེལ་ཆེན་དུ་ཐབས་དང་བཅས་པའི་བླ་ན་མེད་པའི་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ལས་བཟློག་སྟེ་ཐེག་པ་དམན་པ་ལ་གཞན་གྱི་སེམས་སྐྱེད་པར་བྱེད་པ་ནི་གཉིས་པའོ་ཞེས་གསུངས་པ་ལྟར

སོ་སོར་ཐར་པ་དང་འདུལ་བའི་ཚུལ་ཁྲིམས་ལ་ཚུལ་བཞིན་དུ་སློབ་པ་འགོག་པར་བྱེད་ཚུལ་ནི་འདུལ་བའི་ཚུལ་ཁྲིམས་ལས་ཅི་ཞིག་བྱ། རྫོགས་བྱང་དུ་སེམས་བསྐྱེད་ལ་ཐེག་ཆེན་ཀློགས་ཤིག་དང་ཉོན་མོངས་པའི་རྐྱེན་གྱིས་འབྱུང་བའི་སྒོ་གསུམ་གྱི་ཉེས་སྤྱོད་ཐམས་ཅད་དག་པར་འགྱུར་རོ་ཞེས་སེམས་བསྐྱེད་དང་ཐེག་ཆེན་བཀླགས་པ་ཙམ་གྱིས་འདག་པར། སྨྲ་བའོ། འདི་ལ་འགྱུར་གཉིས་ལས་སོ་ཐར་དང་སེམས་བསྐྱེད་ལས་བཟློག་ནས་ཐེག་ཆེན་ཀློག་པ་ལ་སྦྱར་བ་ཡོད་ཀྱང་འགྱུར་གསར་དང་ནམ་སྙིང་གི་མདོ་ལྟར་བྱུང་བ་དག་སྟེ། སྤྱོད་འཇུག་འགྲེལ་ཆེན་དུ་སོ་སོར་ཐར་པའི་བསླབ་པའི་སྡོམ་པ་བླངས་ནས་ཐེག་པ་ཆེན་པོ་ལ་སེམས་བསྐྱེད་པ་ཙམ་དང།